མཚན་དོན་གྱི་འབྲུ་སྨིན་པ་ཇི་ལྟ་བ་བཞིན་དུ་དེ་འདི་ཡོད་དེ་རེད་དེ་རེད་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང་རེད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང་དེ་གསེར་དང་ཁྱེར་གསེར་དེ་ལ་དེ་ནས་ད་ལྟ་སློབ་དཔོན་ཕྱོགས་ཀྱི་གླང་པོས་བརྒྱད་སྟོང་དོན་བསྡུས་གནས་སྐབས་སུ་ཤེས་རབ་ཕ་རོལ་ཏུ་ཕྱིན་པ་ནི་གཉིས་མེད་ཡེ་ཤེས་དེ་དེ་བཞིན་གཤེགས་བསྒྲུབ་བྱ་དེ་དོན་སྦྱོར་བ་ཡིས་གཞུང་དང་ལམ་ལ་དེ་སྒྲ་ཡིན་ཞེས་པའི་སྒོ་ནས་ཡོངས་གྲགས་ཀྱི་དབང་དུ་བྱས་འོང་ན

དེ་འབྲེལ་གྱི་རང་བཞིན་ཤེར་ཕྱིན་དེ་ཉིད་ཀྱང་ཆོས་ཡིན་ནོ་ཞེས་བྱ་བ་གསུངས་པའི་སྒོ་ནས་དེ་དག་གི་སྐད་རེ་སྟེ་ད་དེ་ཆོས་ཡིན་པ་དེ་བྷ་ག་རེ། ད་དེ་འབྲེལ་དེ་ལ་ཤེར་ཕྱིན་ཞེས་བྱ་བའི་སྒོ་ནས་བྷ་མིང་དུ་འདོགས་སོང་ན་ཡང། དེ་ནི་ད་ལྟ་སྤྱིར་བཏང་ནི་དེ་ནི་ཤེར་ཕྱིན་མཚན་ཉིད་པ་དེ་ནི་སངས་རྒྱས་ཀྱི་ས་ཡི་གཉིས་མེད་ཡེ་ཤེས་དེ་རེད་དེ་རེད་ལ། དེ་བྷ། དེ་ནི་བཏགས་པ་བ་ལྟ་བུ་དེ་ལ་དེ་ནི་གཞུང་ལམ། གཉིས་དང་རང་བཞིན་ཤེར་ཕྱིན་དང་བཅས་ཏེ་རྣམ་པ་གསུམ་ཡོད་སྲིད་ན་ཡང། ངས་དེ་ནས་རྟོགས་ཕྱིར། ངས་དེ་ནས་བཏགས་པའི་སྒོ་ནས་མིང་འདོགས་པའི་རྒྱུ་མཚན་མེད་པ་དང་བཏགས་པའི་དགོས་པ་མེད་པ་ལ་སོགས་དེ་ཅི་ཡང་མ་རེད་དེ་དེ་དག་ལ་ཡང། རྣམ་པ་གསུམ་གྱི་སྒོ་ནས་ཡོད་ཞེས་བརྗོད་ཀྱི་རེད་ལ། གསུམ་ཡོད་ཞེས་བརྗོད་པ་རེད་ལ། འོན་ཀྱང་ད་འདི་གནས་སྐབས་སུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ཟེར་འོང་སྟེ། གཞུང་ཤེར་ཕྱིན་དེ་ལ་གོ་དགོས་ཀྱི། དེ་ཡང་གཞུང་ཤེར་ཕྱིན་སྟོང་ཕྲག་བརྒྱ་པ་ལ་སོགས་པའི་བཀའི་ཤེར་ཕྱིན་རྒྱས་འབྲིང་བསྡུས་གསུམ་པོ་ལྟ་བུ་དེ་ལ། འདི།

སྤྱིར་བཏང་གི་གཙོ་སེམས་གྱི་ཡུལ་ནས་བཟུང་སྟེ་དེའི་འཁོར་དེ་ལ་ཤེས་རབ་ཡོད་པའི་ཆ་ལུགས་རེ་ཡོད་ཅེས་པའི་སྒོ་ནས་དེ་འདྲའི་སྐད་རེ་སྟེ་ཡིན་ནའང་འདི་ཤེས་རབ་ཅེས་བརྗོད་དེ་ཆོས་རབ་ཏུ་རྣམ་པར་འབྱེད་པའི་རྒྱུ་བློ་ཞིག་ལ་དམའ་བ་རྣམས་ཀྱིས་གོ་དགོས་ཡོད་དེ་དེ་འདྲའི་དེ་མཚར་ཅི་སྟེ་གཙོ་སེམས་ཐམས་ཅད་ཀྱི་འཁོར་དེ་ལ་ཤེས་རབ་དེ་ཡོད་པའི་ཆ་ཅི་ཡོད་མ་རེད་དེ་ལྟའི་འདི་ཤེས་རབ་ཅེས་བརྗོད་དེ། དེ་ལ་གོ་རྒྱུ་ཡིན་ཞེས། ཕ་རོལ་པོ་ཞེས་པ་ལྟ་བུ་དེ་ནི་འདི་དཔེའི་སྒོ་ནས་དེ་ནི་ད་ལྟ་འདི་རྒྱ་མཚོ་ལ་རེ་སྟེ་འཁོར་བ་ལྟ་བུ་དེ་ཚུ་རོལ་བྱས་ནས་དེའི་ཕ་རོལ།

ད་ལྟ་གཞུང་ཤེར་ཕྱིན་སྟོང་ཕྲག་བརྒྱ་པ་ལ་སོགས་པའི་བཀའི་ཀ་ཡིན་པར་བགྱིས་པའི་ཁྱད་གསོད་དེ་ལ་གོ་རྒྱུ་ཡིན་ཞེས་མན་ངག་གི་བསྟན་བཅོས་ཟེར་འོང་སྟེ་མན་ངག་དང་བསྟན་བཅོས་གཉིས་པོ་དེ་གཞི་གཅིག་ཡིན་པའི་དབང་དུ་བྱས་ནས་དེ་ནས་ད་ལྟ་ཁོ་རང་དེ་ནས་རྒྱན་ཁོ་རང་ལ་ཚིག་གོ་བའི་དབང་དུ་བྱས་ནས་བསྟན་ནས་ལས་དེས་དེའི་འོག་མན་ངག་གི་བསྟན་བཅོས་ཟེར་ལ་བསྟན་བཅོས་ཞེས་བྱ་དེ་སྤྱིར་བཏང་ནི་དེ་ནས་ད་ལྟ།

བླ་མ་དང་ལྷག་པའི་ལྷ་ལ་ཕྱག་འཚལ་ལོ་ཞེས་འདི། ད་ལྟའི་དེ་ན་ད་ལྟ། འདི་རྩོམ་པ་པོ་རང་གིས་དེ་ནི་སྤྱི་བོས་ཀྱིས་དེ་ནི་ཚིག་རེ་ཟློས་རེད་དེ། དེ་ནི་རྩོམ་པ་པོ་ཀུན་མཁྱེན་ད་ལྟ་ཀུན་མཁྱེན་བླ་མ་ཆེན་པོ་ཉིད་ཀྱི་རྩ་བའི་བླ་མ་ཟེར་ན་འདྲ་སྟེ། དེ་ནི་ད་ལྟ་བཤེས་གཉེན་ད་ལྟ་ཀུན་མཁྱེན་རོང་སྟོན་ཆེན་པོ་དང།

བདག་མེད་རྟོགས་པའི་བློ་སྟེ་ཆོས་ཉིད་རྟོགས་པའི་བློ་ལ་སོགས་པ་དེ་དག་མདོར་ན། སྟོང་པ་ཉིད་རྟོགས་པའི་བློ་དང་སྙིང་རྗེ་ཆེན་པོ་རྣམ་པ་གཉིས་པོ་དེ་ཟུང་དུ་འཇུག་པའི་ཚུལ་གྱི་སྒོ་ནས་ཐབས་ཤེས་ཟུང་དུ་འཇུག་པའི་ཚུལ་གྱི་ཉམས་ལེན་མངོན་དུ་གྱུར་པའི་ཚུལ་གྱི་སྒོ་ནས། གང་ཟག་དེ་གའི་རྒྱུད་ལ་མངོན་རྟོགས་སྐྱེ་ཚུལ་ཅན་འོང་ནི་ཞེ་ན་ཐབས་དང་ཤེས་རབ་རྣམ་པ་གཉིས་པོ་དེ་དབྱེར་མེད་དུ་གྱུར་གྱི་དེ་རེད་དེ་རེད་དེ། ཡིན་ན་ཡང། ཐབས་དང་ཤེས་རབ་རྣམ་པ་གཉིས་པོ་དེ་ཉིད་ཅེས་ཞལ་རས་ཐ་དད་པའི་བཤད་པའི་ཚུལ་གྱི་སྒོ་ནས་ཐབས་སྙིང་རྗེ་ཆེན་པོ་དེ་ཉིད་ཅེས་དཔེར་ན་ཉན་ཐོས་དགྲ་བཅོམ་པ་ལ་སོགས་འདི་དག་གིས། ཞི་བ་ཕྱོགས་གཅིག་པ་ལ་གནས་པའི་སྒོ་ནས་སེམས་ཅན་གྱི་དོན་རྩ་ནས་མི་མཛད་པའི་ཕྱིར་ཉན་རང་ཞི་མཐར་ལྷུང་བ་ལྟ་བུ་དེ་འདྲའི་ལྟ་བུ་མ་ཡིན་པ། སུ་སྟོང་གིས་ནི་ཞི་བ་མཐར་ཐུག་པ་དེ་སྐུ་མངོན་དུ་བྱས་ན་ཡང་ཞི་བའི་མཐའ་ལ་མ་ལྷུང་བར། དེ་ནི་སེམས་ཅན་ཐམས་ཅད་ཀྱི་ལ། དེ་ནི་ད་ལྟ། དེ་ནི་སེམས་ཅན་ཐམས་ཅད་ཅིག་པུ་དང་འདྲ་སྟེ་དེ་དག་གི་གདུལ་བྱ་ན་ལ་རང་རང་གི་སྐལ་བ་དང་འཚམས་པའི་སྒོ་ནས། དེ་ནི་ད་ལྟ་སྤྲུལ་པའི་སྐུའི་སྒོ་ནས་འདུལ་བྱེད་ཀྱི་འཕྲིན་ལས་བསམ་གྱིས་མི་ཁྱབ་པ་ཞིག་མཛད་པའི་སྒོ་ནས་སེམས་ཅན་གྱི་དོན་དཔག་ཏུ་མེད་པ་ཞིག་མཛད་འགྲོ་ལེ་རེད་སྟེ་དེའི་ཕྱིར་ན། དེ་ནི་ད་ལྟ། མཐའ་སེམས་དཔའ་ཆེན་པོ་དེ་ནས་ཅེས་ཞི་མཐའ་ཡང་བཀག་ཤིང།

དོན་ལ་སངས་རྒྱས་ཡིན་པ་དེ་ནི། དེ་ནི་ད་ལྟ། དེ་ནི་ད་ལྟ། སངས་རྒྱས་ཐམས་ཅད་ཀྱང་ད་བསྐལ་བཟང་པོའི་སངས་རྒྱས་ཡོངས་སུ་རྫོགས་པ་ཐམས་ཅད་ཀྱིས་ཀྱང་ཅི་བཟློག་ནས། དེ་ནི་ད་ལྟ། ཐོག་མར་ལོངས་སྐུ་མངོན་དུ་བྱས་པའི་སྒོ་ནས་དེ་ནི་མཛད་པ་བཅུ་གཉིས་བསྐུལ་ཡང་ཚུལ་ལྡན་བསྟན་ཞིང། དེ་ནི་ད་ལྟ། སྟོན་པ་ནི་ད་ལྟ། ཇི་ལྟར་བྱམས་པ་མགོན་པོ་དེ་ཉིད་ཀྱང་ལོངས་སྐུ་མངོན་དུ་བྱས་པའི་ཚར་བའི་སྒོ་ནས་མཛད་པ་བཅུ་གཉིས་ཚུལ་གྱིས་ཐོག་མར་དགའ་ལྡན་དུ་སྐྱེ་བ་བཞེས་པའི་གི་མཛད་པ་བཅུ་གཉིས་ཚུལ་ཐོག་མར་དེ་བསྟན་ཚར་ལོས་ཏེ་སངས་རྒྱས་པ་ནི་ཡིན།

བརྗོད་བྱ་ཤེར་ཕྱིན་ལ་འཇུག་པའི་ཡན་ལག་མཆོད་བརྗོད། རྗོད་བྱེད་བསྟན་བཅོས་ལ་འཇུག་པའི་ཡན་ལག་དགོས་འབྲེལ་བསྟན་བཅོས་ཀྱི་བརྗོད་བྱ་ལྔ་རྟོག་གཅིག་པའོ། དང་པོ་ལ་ཡང་དངོས་དང་འཕྲོས་དོན་རྣམ་པ་གཉིས་ཡོད་པ་ལས་དང་པོ། བརྗོད་བྱ་ཤེར་ཕྱིན་ལ་འཇུག་པའི་ཡན་ལག་མཆོད་བརྗོད་ཅེས་པ་དེ་ལ། དངོས་ཀྱི་དོན་བསྟན་ན་བསྟན་པའི་དབང་དུ་བྱས་ན། དང་པོ་ནི། མཆོད་བརྗོད་ཀྱི་ཡུལ་དུ་གྱུར་པའི་གི་ནི་ཡུམ་གྱི་མཚན་ཉིད་བསྟན་བ་དང་འདྲ། མཆོད་ཡུལ་གྱི་མཚན་ཉིད་དེ་བསྟན་པའི་དབང་དུ་བྱས་ན། རང་སྲས་འཕགས་པ་སྐྱེད་བྱེད་དང། དེའི་བཞེད་དོན་སྒྲུབ་བྱེད་གང་རུང་དུ་གྱུར་པའི་བདག་མེད་རྟོགས་པའི་གི་མཁྱེན་པ་སྟེ། རང་སྲས། ད་ལྟ་འཕགས་པ་སྐྱེད་བྱེད་དང། རང་སྲས་འཕགས་པ་དེ་ཡི། བཞེད་དོན་སྒྲུབ་བྱེད་གང་རུང་དུ་གྱུར་པའི་བདག་མེད་རྟོགས་པའི་མཁྱེན་པ་དང། རེ། དེ་དང་ཡིན་འདོད་ཅེས་ན་སྐབས་སུ། ནི། ད་ལྟ། མཚན་ཉིད་བཞག་རྟོག་གི་ཚིག་གི་ཁྱད་པར་འདྲ་བ་བཅུ་གླེང་གི། དེ་ལ་གོ་དོན་གང་ག་ག་གིས་ཨེ་ཡོད་མི་ཡོད་ནོ་སོ་སོ་འདྲ་ཅི་སྟེ། ད་ཅི་འདྲ་རེད་ཟེར་ན། ཡིན་འདོད་ཅེས་ན་སྐབས་སུ། རང་སྲས་འཕགས་པ་ཞེས་པ་དག་གིས་ད་ག་ཟེར་མི་བྱ་བར། རང་སྲས་འཕགས་པའི་ཞེས་པའི་སྒོ་ནས་འབྲེལ་སྒྲ་ཞེས་པའི་དབང་དུ་བྱས་ནས།

རང་སེམས་འཕགས་པའི་གཞི་རས་བྲུལ་ཟེར་ན་ཡང་འདྲ་སྟེ། འཕགས་པའི་གཞི་རས་བྲུལ་གྱི་གོ་ལོག་འཇིག་པའི་མཆན་པ་ཟེར་ན་འདྲ་སྟེ་དེ་འདྲའི་རང་གྲགས་དེ་ཁོ་རང། དེ་ལ་གོ་རྒྱུའི་མ་རིག་མ་གཏོགས་པ། གཞི་རས་བྲུལ་གྱི་ལ་ཚིག་གོ་རྒྱུ་ཞིག་ན་དེ་རང་སེམས་འཕགས་པ་ཟེར་གྱི་གོ་རྒྱུ་དེ་ཁོ་རང། སྐྱེ་བཞི་གི་ཡན་ཁོ་རང་གིས་རང་གི་སེམས་ཀྱི་འཕགས་པ་གཞི་རས་བྲུལ་གྱི་ཡན་ཞེས་པ་ལྟ་བུ་དེ་ནི་གོ་རང་ཞིག་ན་གོ་རྒྱུ་རེད་མ་གཏོགས་པ། གཞི་རས་བྲུལ་གྱི་ཁོ་རང་གིས་སྲིད་དུ་བཅུག་པའི་འཕགས་པ་གཞི་རས་བྲུལ་ཟེར་ག་ཞེ་ན།